མཛངས་ལས་ཀྱི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རུ་ཕིང་དང་རླུང་འཕྲིན་གནས་མཁན་རྣམ་པ་ཚོ་གོང་ཁའང་བཟང། ང་ད་རིང་གི་ལས་རིང་ཚོགས་ཆུང་བར་ལོ་རྫོང་བྱོན་པའི་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་བྷ་ཤིང་ཁྲོང་དུ་རྟེན་གཞིག་བྱས་པའི། ཨེ་ཤེ་ཡ་རོང་བོ་རླུང་འཕྲིན་ཁོ་ནའི་བོད་སྐད་བདེན་འཕྲད་ཀྱི་ཁང་སྐད་ནང། ད་རིང་བོད་རྒྱ་ལོ་ནི་སྟོང་གཅིག་བརྒྱ་ལྔ་བཅུ་རེ་བཅུ་བཅུ་བདུན་པའི་ཆུ་ཡིག་ལོ་ཡིན་བོད་ཟླ་དགུ་བར་ཕྱི་སྣོད་ཤི་རྩལ་དྲུག་དུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་བཅུ། གཟའ་མིག་དམར་གྱི་ལས་རིམ་ཁག་རྣམ་པ་ཚོ་ལ་དགོད་ཀྱི་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཡི་སྐབས། རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་ས་གཙུག་ལག་ཁང་གཙོས་བོད་ཀྱི་དགོན་སྡེ་ཁག་ནང་ལ་མཆོད་མཇལ་བྱེད་མ་བཅུག་དད་ལྡན་མང་ཚོགས་ལ་མཆོད་མཇལ་བཀག་སྡོམ་བྱས་ཡོད་པའི་སྐོར་གྱི་གནས་ཚུལ་བཅས། ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ནང། སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལར་སྣེ་ཁྲིད་ཀྱིས་འདི་ཚེས་ལྔ་ནས་དགུ་བར་ཉིན་གྲངས་ལྔའི་རིང་བོད་མི་སྒྲིག་འཛུགས་གཙོས་པའི་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་གནང་ཡོད་པ་དང།
མཐའ་མཇུག་ཏུ་དམིགས་བསལ་གི་གསར་འགྱུར་དང་པེ་ཅིང་ནས་བོད་དོན་གླེང་བ་ཞེས་པའི་གི་ལེ་ཚན་བཅས། ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་དགོད་ཀྱི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་ཞུ་གི་ཡིན། རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་སྟོན་དུས་ཆེན་ཡི་སྐབས། རྒྱ་ནག་གཞུང་གིས་ལྷ་ས་གཙུག་ལག་ཁང་གཙོས་བོད་ཀྱི་མཆོད་མཇལ་བྱེད་ཡུལ་གྱི་དགོན་སྡེ་ཁག་སྒོ་བརྒྱབ་སྟེ། དད་ལྡན་བོད་མི་རྣམས་ལ་མཆོད་མཇལ་བྱེད་མ་བཅུག་ནས་མཆོད་མཇལ་བཀག་སྡོམ་བྱས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་སྤྱི་ཟླ་བཅུ་པ་གི་ཚེས་ཤར་ནས་བཟུང། རྒྱ་ནག་གཞུང་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་དེ་བཙུགས་ནས་གི་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་གི་དུས་དྲན་དང་འབྲེལ་ཉིན་གྲངས་བརྒྱད་ཀྱི་རིང་ལ་གུང་སེང་བཏང་ཡོད་ཀྱང་གུང་སེང་ཡི་རིང་ལྷ་ས་ཁུལ་གཅིག་གི་དགོན་སྡེ་ཁག་དང་ཕོ་བྲང་པོ་ཏ་ལ་དང་གཙུག་ལག་ཁང་སོགས་སྒོ་བརྒྱབ་ནས་གི་དད་ལྡན་བོད་མི་རྣམས་ལ་མཆོད་མཇལ་མ་བཏང་ནས་མཆོད་མཇལ་བཀག་སྡོམ་བྱས་ཡོད་པ་མ་ཟད་གཞུང་གི་ལས་བྱེད་དང་སློབ་གྲྭ་ཁག་གུང་གསེང་ཡི་སྐབས་མཆོད་མཇལ་དང་གནས་སྐོར་སོགས་འགྲོ་མཁན་ཚོ་ལ། ལས་གནས་དང་སློབ་གྲྭ་ནས་ཕྱིར་འབུད་གཏོང་རྒྱུ་ཡིན་པའི་གི་འཇིགས་སྐུལ་ཡང་བཏང་ཡོད་པའི་སྐོར་བོད་ནང་ནས་འབྲེལ་ཡོད་མི་སྣ་ཁག་གིས་འགྲེལ་བརྗོད་རྒྱག་གི་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གིས་ལོ་ལྟར་བཞིན། རྒྱ་ནག་གི་རྒྱལ་སྟོན་དུས་སྟོན་དང་སྟབས་བསྟུན་ནས་བོད་ནང་དམ་དྲག་དང་ཆབ་སྲིད་ཀྱི་དྲིལ་བསྒྲགས་སྣ་ཚོགས་བཅས་བྱེད་བཞིན་ཡོད། ད་ལོ་ཡང་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བའི་གི་སྐབས་དང་བསྟུན་ནས་གི། བོད་མི་ཡི་ཁྲོད་དམ་དྲག་དང་ཞིབ་བཤེར་བྱེད་མགོ་བཙུགས་ཏེ། སྤྱི་སྤྱོད་རླུང་འཁོར་སོགས་ནང་ལ་ཡོད་པའི་གི་བོད་མི་རྣམས་ལ། ཞིབ་བཤེར་དང་ཡིག་ཆ་ཆ་ཚང་མེད་པ་ཡིན་ན། ལྷ་ས་ནས་ཕྱིར་འབུད་བཏང་ནས་གི། དམ་དྲག་ཤུགས་ཆེན་བྱས་ཡོད་ཀྱང། བོད་ནང་གི་དགོན་སྡེ་ཁག་ཏུ། ཉིན་ལྟར་གཞི་རྒྱ་ཆེ་བའི་གི་དུས་དྲན་སྲུང་བརྩི་བྱེད་བཅུག་ཡོད་པ་དང། ཆབ་སྲིད་ཀྱི་སློབ་གསོ་ཤུགས་ཆེན་སྤེལ་ཡོད་པའི་གི་གནས་ཚུལ་ཐོན་གི། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པ་ཚེས་ལྔ་ནས་ཚེས་དྲུག་བར། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། ཁོ་ལོམ་བྷི་ཡ་རྒྱལ་ས། པོ་ཀོ་ཀྲ་ནང་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་ནས་གི་ལས་རིམ་ཁག་ལེགས་པར་བསྒྲུབས་པའི་རྗེས། སྤྱི་ཚེས་བདུན་ནས། མེག་སི་ཀོ་གི་རྒྱལ་ས་དུ་ཕེབས་འབྱོར་བྱུང་ཡོད་པ་དང། གནམ་ཐང་དུ། མེག་སི་ཀོ་གི་གྲོས་ཚོགས་འཐུས་མི། སལ་བྷ་དོ་མཆོག་གཙོས་པའི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་སྐུ་ཚབ་རྣམ་པ་ནས་ཕེབས་བསུ་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་དང། ཉིན་རྒྱབ་དཔལ་ལྡན་སྲིད་སྐྱོང་མཆོག་དང་མེག་སི་ཁོ་ཡི་གྲོས་ཚོགས་འཐུས་མི་སལ་བྷ་དོ་གི་ལྷན་དུ་ས་གནས་སུ་རྟེན་གཞི་བྱས་པའི་བློ་གསལ་གླིང་ཆོས་ཚོགས་སུ་གནས་གཟིགས་ཕེབས་ཡོད་པ་དང། སྐབས་དེར། འབྲི་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་མཆོག་དབུས་པའི་གི། དགེ་བཤེས་བློ་བཟང་ཤེས་རབ་དང། དགེ་བཤེས་ཤེས་རབ་ཆོས་འཕེལ། ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྙིང་རྗེའི་ལྟེ་གནས་ཁང་གི་ངེས་སྟོན་པ། དགེ་བཤེས་བློ་བཟང་བསྟན་འཛིན་ལགས་དང། དགེ་བཤེས་རྡོ་རྗེ་ལགས་བཅས་ནས་སྣེ་ལེན་ཞུས་ཡོད་པ་རེད། དེའི་རྗེས་སུ་དཔལ་ལྡན་སྲིད་སྐྱོང་མཆོག་ནས་མེག་སི་ཁོ་ནང་ཡོད་པའི་བློ་གསལ་གླིང་ཆོས་ཚོགས་ཀྱི་སློབ་མ་དང་བོད་དོན་རྒྱབ་སྐྱོར་བ་ཁག་ཅིག་དང་མཇལ་འཕྲད་གནང་ཡོད་པའི་གི་གནས་ཚུལ་ཐོན་འདུག། སྐྱབས་རྗེ་གཟིགས་རྒྱབ་རིན་པོ་ཆེ་མཆོག་གིས་མི་མང་ལ་ཚེ་དབང་དང། ཡུན་རིང་ནས་བོད་དོན་རྒྱབ་སྐྱོར་གནང་མཁན་ཨ་རིའི་གྲོས་ཚོགས་འཐུས་མི Dianne Feinstein མཆོག་དགོངས་པ་རྫོགས་པ་ལ་དམིགས་བསལ་གྱི་གསུང་ཆོས་སྨོན་ལམ་ཚོགས་ཡོད་པའི་གི་གནས་ཚུལ་ཐོན་འདུག་དེ་ཡང་ཉིའུ་ཡོག་དང་ཉིའུ་འཇར་སི་བོད་རིགས་སྤྱི་མཐུན་ཚོགས་པའི་གི་གོ་སྒྲིག་འོག་ཕྱི་ཟླ་བཅུ་པ་ཚེས་བརྒྱད་ཉིན་ཉིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་རྒྱལ་སྤྱིའི་གི་བཀྲ་ཤིས་ལྷུན་པོའི་གི་མཁན་པོ

ཀྱང། Dianne Feinstein མཆོག་དགོངས་པ་རྫོགས་པ་ལ། དམིགས་བསལ་གྱི་སྨོན་ལམ་ཚོགས་ཡོད་པའི་གི་གནས་ཚུལ་ཐོན་འདུག་རྒྱ་ནག་གིས་ཐེ་ཝན་ཚོང་དོན་གན་རྒྱ་ལ་བརྟག་དཔྱད་བྱེད་རྒྱུ་དེ། ལོ་རྗེས་མ་ཡི་ཐེ་ཝན་སྲིད་འཛིན་འོས་བསྡུ་ཆེན་མོ་ཡི་ཉིན་གཅིག་གི་གོང་བར་ཕར་འགྱངས་བྱེད་རྒྱུ་ཡིན་པ་སྐོར་གསལ་བསྒྲགས་བྱས་ཡོད་པའི་གི་གནས་ཚུལ་ཐོན་འདུག་དེ་ཡང་ཕྱི་ཟླ་བཅུ་པ་ཚེས་དགུ་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་རྒྱ་སྐད་སྡེ་ཚན་གྱི་གནས་ཚུལ་སྤེལ་གསལ་ལྟར་ན། རྒྱ་ནག་གི་ཚོང་དོན་ལྷན་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་ནང། དོན་དངོས་སྤྱི་ཟླ་བཞི་པ་ཡི་ནང་ལ་གཏན་འབེབས་བྱས་པའི་རྒྱ་ནག་སྐམ་ས་ཆེན་མོ་ཡིས་ཐའེ་ཝན་ས་ཁུལ་ལ་འཛིན་པའི་གི་ཚོང་དོན་ཚོད་འཛིན་བྱེད་ཐབས་ཀྱི་བརྟག་དཔྱད་བྱེད་རྒྱུ་དེ་ཟླ་བ་གསུམ་ཙམ་གཅིག་གི་རིང་ལ་ཕར་འགྱངས་བྱེད་རྒྱུ་ཡིན་པ་དང་དེ་བྱེད་དགོས་པའི་གི་རྒྱུ་མཚན་དེ་ནི། གནད་དོན་དེ་ཡི་ཐོག་ལ་རྙོག་འཛིང་ཆེན་པོ་མང་པོ་ཞིག་ཡོད་པ་བཅས་ལ་བརྟེན་ནས་གི་ད་རིང་ཕར་འགྱངས་བྱས་པ་ཞིག་ཡིན་ཅེས་འཁོད་ཡོད་པ་རེད། ད་རེས་རྒྱ་ནག་གཞུང་གིས་ཐེ་ཝན་ཚོང་དོན་དང་ཚོང་ཟོག་བསྡོམས་པའི་གི་ཉིས་སྟོང་བཞི་བརྒྱ་ལྔ་བཅུ་ང་ལྔ་ལ་ལྟ་ཞིབ་བྱེད་རྒྱུ་ཡིན་པ་དང། དེའི་ནང་ནས་གཙོ་བོ་དེ་ཐེ་ཝན་གྱི་ཞིང་ལས་ཐོན་རྫས་དང་གཏེར་ཁ་ལྔ་ཡི་གི་རྫས་འགྱུར་བཟོ་གྲྭ་དང་འཁེལ་འཐག་གི་ཐོན་རྫས་སོགས་ཡིན་པ་རེད། ད་རེས་རྒྱ་ནག་གཞུང་གི་ཚོང་དོན་ལྷན་ཁང་གི་གསལ་བསྒྲགས་དེའི་ནང་ལ་ཕར་འགྱངས་བྱས་པའི་གི་དུས་ཚོད་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་གི་ཕྱི་ཟླ་དང་པོ་ཚེས་བཅུ་གཉིས་འདི་ཡིན་པ་དང་འདི་ནི་དུས་ཚོད་དམིགས་བསལ་ཅན་ཞིག་ཡིན་པར་མ་ཟད། ཐའེ་ཝན་གྱི་འོས་བསྡུ་ཆེན་མོ་ཡི་ཉིན་གཅིག་གི་གོང་ལ་ཆགས་ཀྱི་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀ་གྲོས་ཚོགས་གོང་མ་ཡི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་པའི་སྐབས། འགྲོ་བ་མི་ཡི་ལས་དབང་དེ་རྒྱ་ནག་དང་ཨ་མི་རི་ཀ་གཉིས་ཀ་ལ་ཐུག་ཡོད་པ་སྐོར་བརྗོད་ཡོད་པ་རེད། དེ་ཡང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀ་ཡི་གྲོས་ཚོགས་གོང་མ་ཡི་འཐུས་མི་ཆོག་གི་སི་མ་གཙོས་པའི་གི་གྲོས་ཚོགས་གོང་མ་གི་འཐུས་མི་དྲུག་ལས་གྲུབ་པའི་གི་ཚོགས་ཆུང་དང་ཐུག་འཕྲད་བྱེད་པའི་སྐབས། འཛམ་གླིང་ནང་གི་འགྱུར་འགྲོས་དང་རྙོག་འཛིང་ཁག་ལ་གདོང་ལེན་བྱེད་པའི་གི་དུས་སྐབས་འདིར། འགྲོ་བ་མི་ཡི་གི་ལས་དབང་དང་མ་འོངས་པ་ཅིག་གི་མདུན་ལམ་དེ། རྒྱ་ནག་དང་ཨ་མི་རི་ཀ་རྒྱལ་ཁབ་གཉིས་གཅིག་གི་འབྲེལ་བ་ལ་རག་ལས་ཡོད་པ་རེད་ཅེས་བརྗོད་ཡོད་པ་རེད། ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ང་རང་གི་ངོས་ནས་འཛམ་གླིང་གི་སྲིད་འཛིན་ཁག་ཞིག་ལ་ཐེངས་མང་རེ་བརྗོད་པ་ལྟར། རྒྱ་ནག་དང་ཨ་མི་རི་ཀ་གཉིས་གཅིག་གི་འབྲེལ་བ་ཡར་རྒྱས་གཏོང་རྒྱུ་དེ་ནི་རྒྱུ་མཚན་སྟོང་ཕྲག་མང་པོ་ཡོད་རེད། རྒྱ་ནག་དང་ཨ་མི་རི་ཀ་རྒྱལ་ཁབ་གཉིས་གཅིག་གི་འབྲེལ་བ་དེ་འཛམ་གླིང་ནང་གི་རྒྱལ་ཁབ་གཉིས་གཅིག་གི་འབྲེལ་བ་གལ་ཆེ་ཤོས་དེ་ཆགས་ཡོད་ཅེས་བརྗོད་ཡོད་པའི་གི་གནས་ཚུལ་ཐོན་གི། རྣམ་པ་ཚོ་གི་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི། རྒྱ་གར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ཀྱིས་གཏོང་བའི་གི་གནས་འཕྲིན་ཅིག་ཉན་རོགས། སོག་ཡུལ་དུ་རྟེན་གཞི་བྱས་པའི་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང། ཏེ་ལོ་པ་ཧུ་ཐོག་ཐུ་ཐེབས་རྩ་ཁང། དེ་བཞིན་ན་རོ་པཎ་ཆེན་ཐེབས་རྩ་ཁང་བཅས་གསུམ་ཐུན་མོང་གི་གོ་སྒྲིག་འོག་སོག་ཡུལ་ནས་མི་གྲངས་བདུན་ཅུ་དོན་དྲུག་བཞུགས་སྒར་རྡ་རམ་ས་ལ་སྣེ་ཁྲིད་ཀྱིས་འདི་ཚེས་ལྔ་ནས་དགུ་བར་ཉིན་གྲངས་ལྔའི་རིང་བོད་མིའི་སྒྲིག་འཛུགས་གཙོས་པའི་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱུས་ལོན་གནང་ཡོད་པ་དང། སོག་ཡུལ་ནས་ཕེབས་པའི་ན་གཞོན་ཨོ་དཀར་ལགས་ཀྱིས། It was great experience, it was giving us.
ང་ཚོ་འདིར་ཡོང་སྟེ་ཉམས་མྱོང་མང་པོ་ཞེ་དྲག་བསགས་སོང། དཔེར་ན། བཙན་བྱོལ་བོད་མིའི་གནས་སྟངས་རེད། ལྷག་དོན་དུ ྋགོང་ས་ཏཱ་ལའི་བླ་མ་མཆོག་ནི་ནང་པའི་དབུ་ཁྲིད་ཙམ་མིན་པར་བོད་མི་གཙོས་པའི་འགྲོ་བ་མི་ས་ཡ་མང་པོ་ཡི་སྐྱབས་མགོན་ཡིན་པ་ང་རྡ་རམ་ས་ལ་སླེབས་ཏེ་ཧ་གོ་བྱུང་ལ། མགོན་པོ་གང་ཉིད་མཆོག་གི་རླབས་ཆེན་གྱི་མཛད་འཕྲིན་ཁག་དངོས་སུ་མཐོང་བའི་སྐབས་ཧ་ཅང་གི་སེམས་འགུལ་ཐེབས་སོང། བོད་མི་ཚོ་བཙན་བྱོལ་དུ་འཁྱར་བ་ཡིན་ནའང་ཁོང་གི་དབུ་ཁྲིད་ལམ་སྟོན་འོག་སོ་སོའི་ཐུན་མོང་མ་ཡིན་པའི་རིག་གཞུང་མུ་མཐུད་རྒྱུན་འཛིན་བྱེད་མུས་ཡིན་པ་འདི་ནི་སྙིང་སྟོབས་སྐྱེ་དགོས་པ་ཞིག་རེད་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་ནི་ལས་གཞི་འདིའི་ནང་ཐུགས་འགན་བཞེས་མཁན་གཙོ་གྲས་ཤིག་ཡིན་འདུག་ཅིང་ད་བར་འདི་ལྟ་བུའི་ལས་གཞི་ཐེངས་གསུམ་སྤེལ་ཟིན་ཡོད་པའི་ཁྲོད་ད་རེས་ཐེངས་བཞི་པ་འདི་ནི་མཉམ་ཞུགས་བྱེད་མཁན་མང་ཤོས་དེ་ཡིན་པ་གསུངས་ཤིང། ཁོང་རྣམས་བཞུགས་སྒར་དུ་གནས་བཞུགས་བྱེད་པའི་རིང་བོད་དོན་འཐབ་རྩོད་དང་བོད་བརྒྱུད་ནང་བསྟན་དེ་བཞིན་བཙན་བྱོལ་བོད་མི་ཡི་གནས་སྟངས་སོགས་ཀྱི་ཐད་ཤེས་བྱ་གསར་པ་མང་པོ་ཞིག་རག་གི་ཡོད་པ་འགྲེལ་བརྗོད་གནང་བྱུང།
ཨ་ནི་ང་ཚོ་ཉི་མ་གཅིག་གཉིས་ཅིག་ང་ཚོ་མ་གི། དཔེ་མཛོད་ཁང་རེད་སྨན་རྩིས་ཁང་རེད་ད་དེ་གའི་ཆ་ཚང་ཅིག་ང་ཚོ་སྐོར་ར་རྒྱབ་བྱས། ཨ་ནི། ས་གནས་སོ་སོ་སོ་སོ་ལ་ཡ། འགྲེལ་བཤད་ཆ་ཚང་ཞིག་བརྒྱབ་དགོས་ཡོད་ད་ང་ཚོ་བོད་ཀྱི་དཔེ་མཛོད་ཡིན་དུས་ཡང་ད་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཡོད་པ་མ་ཟད་དཔེ་ཁེ་ལྷན་ཁང་ཁག་དེ་གེ་དེ་ཆ་ཚང་ཞིག་དཔེ་ཁེ་ཆགས་དེ་གོ་རེད་ཡང་དེ་གེ་དེ་ཆ་ཚང་ཞིག་འགྲེལ་བཤད་ཅིག་བརྒྱབ་དུས་གང་དུ་ཡང་ཁོ་རང་ཚོ་དངོས་གནས་དྲང་གནས་དེ་ཕན་ཐོགས་པོ་ཅིག་ཡག་པོ་ཅིག་ཡོང་གི་འདུག་དཔེར་ཆ་བཞག་པ་ན་ང་ཚོས་ན་ནིང་ལོ་དེའི་རུ་ཁག་ཐེངས་གཉིས་པ་དེ་ང་ཚོ་ཡོང་པའི་སྐབས་དེ་ལ་ཨ་ཅག་ལགས་ཅིག་འདུག་ཁོ་རང་དྷརྨ་སཱ་ལ་ལ་ཡང་ད་ལྟ་བར་དུ་ཐེངས་མ་བཞི་སླེབས་ཚར་བ་ཡིན། ད་རེས་དེ་ཐེངས་ལྔ་པ་ཡིན། དེར་སླེབས་བྱས་ནས་ད་རིང་གཞི་ནས་ཨནི་དཔེ་དངོས་གནས་དྲང་གནས་གོང་ས་སྐྱབས་མགོན་རིན་པོ་ཆེས་ཀྱི་སྐུ་ལས་ག་རེ་བསྐྱོན་ཡོད་མེད་དང། ཨནི་བཙན་བྱོལ་ལ་ཕེབས་བྱས་ནས་རིག་གཞུང་སྲུང་སྐྱོབས་དང་ཨནི་བོད་པའི་འཐབ་རྩོད་དང་དེ་གི་དེ་ད་རིང་གཞི་མ་གཏོགས་ང་རྩ་ནས་ཧ་གོ་མ་སོང་སྐྱབས་མགོན་རིན་པོ་ཆེ་ནི་མར་རྒྱ་གར་རྒྱ་གར་ལ་བཞུགས་ཡོད་པ་ཅིག་ང་ཚོ་ཧ་གོ་མ་གཏོགས་ག་རེ་བྱས་ནས་ཕེབས་ཡོད་མེད་དེ་ང་ཚོ་རྩ་ནས་ང་ཚོས་རྩད་གཅོད་བཏང་མེད། འགྲེལ་བཤད་རྒྱག་མཁན་མ་བྱུང་ཟེར་མཁན་དེ་འདྲའི་ལབ་མཁན་ཅིག་བྱུང།
སྤྱིར་བོད་སོག་གཉིས་བར་དུས་རབས་བདུན་པ་ཙམ་ནས་འབྲེལ་བ་ཆེན་པོ་བྱུང་ཡོད་པ་མ་ཟད། དམིགས་བསལ་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོའི་སྐུ་དུས་ནས་བོད་སོག་བར་ཐུན་མོང་མ་ཡིན་པའི་འབྲེལ་བ་དམ་ཟབ་བྱུང་ཡོད་པ་རེད། དེ་ཡང་རྒྱལ་མཆོག་བསོད་ནམས་རྒྱ་མཚོས་ཡུལ་སོག་ཡུལ་ནང་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་པར་དུ་རི་བོ་དགེ་ལུགས་པའི་བསྟན་པ་ཤུགས་ཆེར་དར་སྤེལ་མཛད་ཡོད་པའི་དུས་སྐབས་དེ་ལ་བསྟན་པ་ཕྱི་དར་ངོས་འཛིན་བྱས་ཚུལ་ཡོད་པ་རེད། དེ་བཞིན་རྒྱལ་མཆོག་སྐུ་ཕྲེང་བཞི་པ་ཡོན་ཏན་རྒྱ་མཚོ་མཆོག་སོག་ཡུལ་དུ་སྐུ་འཁྲུངས་པ་དང་རྒྱལ་མཆོག་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་ལ་སོག་པོ་གུ་ཤྲི་ཁང་གི་རྒྱབ་སྐྱོར་ལ་བརྟེན་ནས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་པ་སོགས་བོད་སོག་གཉིས་བར་དམིགས་བསལ་གྱི་འབྲེལ་བ་བྱུང་ཡོད་པ་ལོ་རྒྱུས་ནང་གསལ་ཡོད།

དམིགས་བསལ་དེ་སྔ་རྒྱལ་ཁབ་གཉིས་བར་མཆོད་ཡོན་གྱི་འབྲེལ་བ་བྱུང་བ་ནས་བཟུང་ངས་བོད་སོག་གཉིས་ནི་གཅེན་གཅུང་ལྟ་བུ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་ད་བར་ལས་གཞི་དེའི་ནང་མཉམ་ཞུགས་གནང་མཁན་ཚང་མ་ཡིས་ཐུན་མོང་གི་ཐོག་ནས་རྡ་རམ་ས་ལའི་གྲོགས་པོ Friends of Dharamshala ཞེས་པའི་ཚོགས་པ་ཞིག་སོག་ཡུལ་དུ་གསར་འཛུགས་གནང་རྒྱུའི་ལས་གཞི་ཞིག་བང་བསྒྲིགས་འདུག་ལ་ཏེ་ལོ་རིན་པོ་ཆེ་ཡིས་ལས་གཞི་དེ་ཡི་དམིགས་ཡུལ་ནི་རྡ་རམ་ས་ལར་ཕེབས་པའི་སོག་པོའི་ཡུལ་མི་བར་བོད་སོག་འབྲེལ་བ་དང་ད་ལྟའི་བོད་མིའི་གནས་སྟངས་རྡ་རམ་ས་ལའི་འགྲུལ་བཞུད་ཀྱི་ཉམས་མྱོང་བཤད་རེས་གནང་ས་ཡིན་པས་ཧ་ཅང་གི་ཕན་ཐོགས་བྱུང་ངེས་ཡིན་ཞེས་འགྲེལ་བརྗོད་གནང་བྱུང།

རྒྱ་ནག་གཞུང་གིས་ལོ་ལྟར་རྒྱ་ནག་གི་རྒྱལ་སྟོན་དུས་ཆེན་དང་བསྟུན་ནས་བོད་ནང་དམ་བསྒྲགས་དང། ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་རྒྱུན་ལྡན་ཡིན་པ་བཞིན་འདི་ལོ་ཡང་ཕྱི་ཟླ་བཅུ་པ་ཡི་ཚེས་གཅིག་གི་ཉིན་ནས་རྒྱ་ནག་གི་རྒྱལ་སྟོན་དུས་ཆེན་སྐབས་དང་བསྟུན་ནས་མི་དམངས་མང་ཚོགས་ཀྱི་ཁྲོད་དུ་དམ་བསྒྲགས་ཞིབ་བཤེར་བྱེད་འགོ་བཙུགས་ཏེ་སྤྱི་སྤྱོད་རླངས་འཁོར་སོགས་ཀྱི་ནང་ལ་ཡང་མི་དམངས་ལ་ཞིབ་བཤེར་དང་ཡིག་ཆ་མ་ཚང་བ་ལ་ལྷ་སར་འདུག་མི་བཅུག་བོད་ཀྱི་བདག་འདྲ་ཞེས་ཡོད་པ་དང། བོད་ནང་གི་དགོན་སྡེ་ཁག་ཏུ་གཞི་རྒྱ་ཆེན་པོ་གི་སྒོ་ནས་དུས་ཆེན་སྲུང་བརྩི་བྱེད་བཅུག་ཡོད་པ་དང་ཆབ་སྲིད་སློབ་གསོ་སྤེལ་བ་སོགས་བྱས་ནས་དད་ལྡན་མཆོད་མཇལ་བ་ཚོར་གཙུག་ལག་ཁང་དང་རྩེ་པོ་ཏ་ལ་ལ་སོགས་པ་ཡི་ནང་ལ་མཆོད་མཇལ་བྱེད་བཅུག་མེད་པའི་སྐོར་བོད་ནང་ནས་འབྲེལ་ཡོད་བོད་མི་གཉིས་ནས་ཕྱི་ཚེས་དགུ་གི་ཉིན་འདི་ག་ཡི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད།

ཁོང་ཚོས་ད་ལྟ་བག་ལེབ་ཟ་ཡག་གི་དུས་ཆེན་བྱུང་རེད་ཀྲུང་ཆིའུ་ཅེ་ཟེར་དེ་དང། ཨ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་རྗེས་ལོ་བདུན་ཅུ་དོན་བཞི་འཁོར་ཡོད་ཟེར་གོ་རེད་པ། རྒྱལ་ཁབ་ཀྱི་དུས་ཆེན། དེའི་བར་དུ་ལ་དེ། སྐབས་འགྲུལ་པ་ཁྲི་མང་པོ་ཅིག་ལ་ཡང་བོད་རང་སྐྱོང་ལྗོངས་ཀྱིས་སྣེ་ལེན་བྱས་པ་ཡིན་ཨ་ནི་ཡོང་འབབ། དུང་ཕྱུར་བཅུ་གྲངས་ཁ་ཤས་ཤིག་བྱུང་སོང་ལབ་ཡོད་རེད། ད་དེ་ཟེར་དུས་དེ་ཁོང་ཚོས་ག་རེ། ཕྱི་ལོགས་ལ་རྣམ་འགྱུར་ག་རེ་བསྟན་གྱི་ཡོད་རེད་ཟེར་ན། ཨ་ནི། བོད་ལ་ཡང་དགག་བྱ་མེད། ཨ་ནི་རྦད་དེ་ཡུལ་སྐོར་སྤྲོ་འཆམ་སྐོར། ཉི་མ་འདི་གའི་རིང་ག་ལས། བདག་གི་ཞུས་ཡོང་ཡོད་ཞེས་འདི་ལབ་གི་ཡོད་རེད་ཁོ་ཚོས། རེད་དེ་ད་འདིའི་ཐོག་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཡུལ་སྐོར་སྤྲོ་འཆམ་འགྲོ་ས་འདི་གས་དེ་ཨ་ནི་བོད་ཀྱི་དགོན་སྡེ་གྲྭ་ཚང། ཨོ་ཨ་ནི་མཚོ་དང་མཚེའུ། ཨ་ནི་ད་བོད་ནང་གི་ས་ཆ་དེ་ཅིག་ལོ་རྒྱུས་ཀྱི་རིན་ཐང་དང་ལོ་རྒྱུས་ཀྱི་དོན་སྙིང་ཡོད་པའི་ས་ཆ་འདི་གས་འགྲོ་གི་ཡོད་རེད་པ་ད་སེ་འབྲས་དགའ་གསུམ་ནོར་བུ་གླིང་ཁ་པོ་ཏ་ལ་ཨོ་འདི་གས་འགྲོ་དུས་ཁོ་ཚོ་དངོས་གནས་ཀྱི་ཡོད་རེད་པ། འགྲོ་སོང་དེ་འོ་དེ་འདྲ་བྱེད་དུས་ད་འདིའི་ཐོག་ནས། ཡུལ་སྐོར་སྤྲོ་འཆམ་འགྲོ་མཁན་དེ་གའི་དེ་ད་བརྒྱ་ཆ་རུ་ཇེ་མང་ཇེ་ཆེ་ན་འཆམ་འཆམ་འགྲོ་མཁན་རེད་འོ་འདི་བྱེད་དུས་ད་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་གྱི་ཡོང་མཁན་ཐོག་ནས་བོད་ནང་ལ་ཡོང་འབབ་དེ་ཞེ་པོ་ཅིག་ཡོང་གི་ཡོད་པ་དེ་གནས་ཚུལ་དེ་ནང་ནས་གསལ་པོ་ཐོན་གི་ཡོད་རེད། ཡང་གོང་ཞུས་གནས་ཚུལ་བརྒྱུད་ནས་རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་གཙོས་པའི་གནས་ས་མང་པོ་བེད་སྤྱོད་བྱས་ནས་ཡུལ་སྐོར་ལས་འཆར་གྱི་ཐོག་ལ་ཤུགས་སྣོན་རྒྱག་བཞིན་ཡོད་སྐོར་དང། རྒྱ་ནག་གཞུང་གིས་བོད་མི་རེ་རེར་ཡིད་ཆེས་མེད་པ་མཚོན་གྱི་ཡོད་སྐོར་འགྲེལ་བརྗོད་དེ་འདྲ་གནང་སོང།
ད་ཡུལ་སྐོར་སྤྲོ་འཆམ་ཡོང་མཁན་དེ་གའི་གི་ཡོང་འབབ་ཡོང་དུས་དེའི་ཐོག་ནས་ཅིག་ག་རེ་བསྟན་གྱི་ཡོད་རེད་ཟེར་ན། ཨ་ནི་བོད་ནང་གི་དགོན་སྡེ་གྲྭ་ཚང་དེ་གའི་དེ་ད་དངོས་གནས་བྱས་ན་ཨ་ནི་ཆོས་བྱེད་དགེ་འདུན་གྱི་སྡེ་ཟེར་དུས་ཆོས་བྱེད་སའི་ས་ཆ་རེད་པ་རེད་དེ་ལས་ད་དེ་གའི་དེ་ལ་ཡང་ཨ་ནི་ག་རེ་བྱས་བསྡད་ཡོད་རེད་ཟེར་ན་ཡུལ་སྐོར་སྤྲོ་འཆམ་གྱི། འབྱུང་ཁུངས་ཟེར་གི་ཡོད་རེད་པ་ཁོང་ཚོས་ལུའི་ཡིའུ་ཙི་ཡོན་ད Tourist Resource ཟེར་ཏེ་འོ་དེ་ཆུ་དེ་དེ་ཡོང་འབབ་བཟོ་ཡ་རང་ལ་དམིགས་བྱས་ཁོང་ཚོས་ལྟ་གི་ཡོད་པ་རེད་འོ་དེའི་ཐོག་ནས་ཨ་ནི་རྣམ་འགྱུར་དེ་མི་མང་པོ་སྣེ་ལེན་བྱེད་ཀྱི་ཡོད་བོད་ལ་དགག་བྱ་མེད་རྣམ་འགྱུར་བསྟན་གྱི་ཡོད་རེད་དོན་དག་སྙིང་པོ་དེ་ཁོང་ཚོས་ཕྱི་རྒྱལ་མི་དང་བཅས་བོད་ལ་ཡ་དངུལ་བཟོ་གི་ཡོད་རེད་དེ་དོན་དག་གཅིག་རེད་ད་དོན་དག་གཉིས་པ་དེའི་ནང་ལ་ཡང་ག་རེ་ཟེར་ན་ཡང་འདི་ཞིབ་འཇུག་བྱེད་མཁན་ཁག་གཅིག་གིས་དེ་འདྲས་བྱེད་བྱེད་ལབ་གི་ཡོད་རེད་དེ་ལས་ཨ་ནི་གཙུག་ལག་ཁང་དང་དེ་བ་ལ་ཡང་ཨ་ནི། ཅིག་མཆོད་མཇལ་འགྲོ་ཡ་དམ་བསྒྲགས་བྱས་པ་རེད་ཅེས་བྱས་འདི་ལབ་གི་ཡོད་རེད་ད་དེ་ཡིན་དུས་མཆོད་མཇལ་འགྲོ་ཡ་དང་དེ་གས་དེ་གང་ལྟར་དམ་བསྒྲགས་ག་གིས་བྱས་ཡོད་མེད་ངས་ཁྱེད་ཤོད་ཤེས་ཀྱི་མི་འདུག་དེ་གང་ལྟར་བོད་ནང་ལོགས་ལ་ཡ་སྤྱི་ཡོངས་ཀྱི་ཆ་ནས་ཆ་བཞག་པ་ཡིན་ན་གང་ལྟར་ད་རེས་ཀྱི་རྒྱལ་འཛུགས་དུས་ཆེན་ཡིན་མིན་ལ་མ་ལྟོས་པའི་ནམ་རྒྱུན་ནས་ལས་བྱེད་པ་ད་ཨ་ཅང་ཅང་ཨ་ནི་རྒས་ཡོལ་ཕྱིན་པའི་ལས་བྱེད་ཡིན་ནའི་ལས་མཆོད་མཇལ་ལ་ཡ་འགྲོ་ཆོག་གི་ཡོད་མ་རེད་ཁོང་ཚོས་བཀག་གི་ཡོད་རེད་དེ་ཕྱིན་པ་ཡིན་ན་ཨ་ནི་རྒས་ཕོགས་ནས་ཨ་ནི་བརྒྱ་ཆ། བཅར་བའི་ཡོད་ཚད་དངུལ་བཅར་བ་དེ་གལ་ཏེ་དངོས་ཡོད་གནས་ཚུལ་རང་རེད་ད་དེའི་ཐོག་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན། ཨ་ནི་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡང་ལྟ་ཅི་མངོན་གསལ་མེད་པའི་ཨ་ནི་དམ་དྲག་བྱེད་ཀྱི་ཡོད་པ་གཅིག་དང། ཨ་ནི་དངོས་གནས་བྱས་ན་བོད་མི་རིགས་འདི་ནང་པ་སངས་རྒྱས་པའི་ཆོས་ལ་དད་པ་བྱེད་མཁན་མི་རིགས་ཡིན་དུས་མཆོད་མཇལ་ལ་གནང་ན་ག་རེ་ཡོད་རེད་པ་རེད་དེ་ད་ཁོང་ཚོས་འདི་དམ་དྲག་བྱེད་ཡ་དེའི་རྒྱུ་མཚན་དེ་ཨ་ནི་མཆོད་མཇལ་ལ་ཕྱིན་མི་མང་པོ་ཞིག་འཛོམས་དེ་འདྲ་བྱས་པ་ཡིན་ན་ད་ག་རེ་བྱེད་ཡོང་བསམ་བྱས་ཨ་ནི་བོད་ནང་ལ་ཡོད་མཁན་གྱི་བོད་རིགས་ལས་བྱེད་པ་དང་ཨ་ནི་དེ་ནས་རྒས་ཡོལ་ཕྱིན་པའི་ལས་བྱེད་ཨ་ནི་དེ་ནས་གཅིག་དམར་ཤོག་ཚོགས་པའི་ཚོགས་མི་ཡིན་པ་དགོངས་དྲན་བཏང་ཡོད་འདི་གས་ལ་ཡ་རྒྱ་ནག་གཞུང་གིས་སེམས་གཏིང་ནས་ཡིད་ཆེས་མེད་པ་ཞིག་དེའི་ཐོག་ནས་བསྟན་གི་ཡོད་རེད་བསམ་གི་འདུག་ཨོ་ད་འདི་ང་རའི་མཐོང་ཚུལ་ཡིན་ཐུགས་རྗེ་གནང།
སྤྱིར་རྒྱ་ནག་གི་རྒྱལ་སྟོན་དུས་ཆེན་གྱི་སྐབས་སུ་ལྷ་ས་གཙུག་ལག་ཁང་གིས་གཙོས་པའི་གི་མཆོད་མཇལ་བྱེད་ས་ཁག་ཅིག་སྒོ་རྒྱག་ནས་དད་ལྡན་མང་ཚོགས་ཚོ་མཆོད་མཇལ་འགྲོ་ས་མེད་པ་བཟོས་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གིས་ཀྲུང་གོ་བོད་ལྗོངས་དྲ་རྒྱ་ཟེར་བའི་གི་ནང་བོད་ལྗོངས་སུ་རྒྱལ་ཁབ་ཕྱི་ནང་གི་ཡུལ་སྐོར་བ་ས་ཡ་གཉིས་ལྷག་ཙམ་ཞིག་འོང་ཡོད་ལུགས་བརྗོད་ཡོད་པ་དང། ཡུལ་སྐོར་ལས་ཆ་བརྒྱུད་ནས་ཡོང་འབབ་རྒྱ་སྒོར་དུང་ཕྱུར་བཅོ་ལྔ་ལྷག་ཙམ་ཞིག་བྱུང་བཞིན་ཡོད་སྐོར་སོགས་བཤད་ཀྱི་ཡོད་པ་ལས་དགོན་སྡེ་ཁག་གི་ནང་ལ་ཆབ་སྲིད་སློབ་གསོ་སྤེལ་བ་དང་བོད་མིར་མཆོད་མཇལ་བྱེད་བཅུག་མེད་སྐོར་སོགས་བཀོད་མེད་པ་རེད། སྤྱིར་དེ་རིང་མི་ཚེའི་ས་མཇུག་དེ་སྙན་སྒྲོན་དགུ་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ།

ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང། རྩོམ་པ་པོ་འོད་གསལ་ལགས་ཀྱིས་རྒྱ་ཡིག་གི་ནང་ལ་བྲིས་པའི་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་གྱི་དགེ་འདུན་པ་ཞིག་འཕྲད་པ་དང། དེ་བཞིན་གནས་རི་ཡི་ལྷོ་ངོས་ཀྱི་ལི་མི་ཡིས་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་ཞེས་པའི་གི་ནང་གི 真句话一来往的， 就你说到是看给见不见吧？ 一， 突然写把偏恰的， 总把不给我追弄的啦。 就边界而言， 边境地带的边民之间的日常生活、 亲属关系、 宗教社群、 贸易区域等等， 一直维系着相互间的网络。 这个网络， 古来有之。

ས་མཚམས་ཀྱི་ཕྱོགས་གཞན་དག་དེ་ནི་བོད་མི་འགའི་གསང་བའི་གི་ངང་ནས་བཅའ་མཁན་ཡོད་པ་དག། འོན་ཀྱང་ད་ལྟའི་ཆར་ཁོང་ཚོས་འགྱོད་སེམས་ཀྱི་ངང་དགོང་ཟས་ཀྱི་ཐོག་ནས་འཁང་ར་བྱེད་ཀྱི་ཡོད།
འདི་ནི་རྒྱ་ནག་གི་ས་མཚམས་སྲུང་དམག་ནས་ལོ་ཤས་ཀྱི་ནང་ལ་རྒྱུན་ཆད་མེད་པར་དཔུང་འཇུག་བྱས་པ་དེ་གིས་ཁོང་ཚོ་ཡི་ར་ལུག་ལ་དྭགས་ཀྱི་འབྲོག་ར་ཡི་ནང་ལ་མ་འགྲོ་རང་འགྲོ་ཡོང་གི་ཡོད་འདུག་ཅེས་དང།

འདིར་འགྲོ་ཡ་ཁ་ཤས་འདུག་ལ། འདྲུད་འཐེན་འཁོར་ལོ་ཡི་སྟེང་ལ་རྒྱ་ཡིག་གི་ཐོག་ནས་རྒྱ་ནག་ནས་བཟོས་ཟེར་བྲིས་འདུག་ད་དུང་རྣམ་པ་གཞན་ཞིག་ཡོད་པ་ནི་ལོ་གསར་གྱི་དགའ་འཛོམས་གི་སྐབས་སུ་ཅོག་རྩེ་ཡི་སྟེང་ལ་རྒྱ་ནག་གི་འཐུང་ཆུ་ཡི་རིགས་བྲིས་ཡོད་པ་དེ Jasmine གྱི་ཇ་འདུག་རེད་དེ་སྔ་དབྱར་དུས་ཞིག་ལ་གུས་མོས་ཀྱང་འཐུང་ཆ་དེ་བཏུང་མྱོང་ཡོད།

又一次联系最初接触的那位离米青年， 我开始小心翼翼， 担心自己的直言不讳会给他造成困扰。 酒店洗菜， 工场洗， 火车路送我的给， 李龙用， 广场洗， 认为他年不交给我， ཐོག་མར་ངོ་ཤེས་པའི་གི་གླིང་མི་གཞོན་སྐྱེས་ཁོང་དང་ཡང་བསྐྱར་འབྲེལ་བ་བྱུང་ཞིང། དང་ཐོག་ངོས་ཟ་ནས་བཤད་པ་ཡིན་རང་ཉིད་ཀྱིས་སྦས་གསང་མེད་པར་སྐད་ཆ་བཤད་པ་དེ་གིས་ཁོང་ལ་དཀའ་ངལ་བཟོ་མི་ཡོང་ངམ་སྙམ་པའི་གི་སེམས་འཚབ་བྱུང། གུས་མོས་ཁོང་གི་མིང་སྟོན་རྒྱུ་ལ་སྟབས་བདེ་པོ་མི་འདུག་ཕྱིར་ཟེར་ན་འདི་ཡི་ཐོག་ནས་རྙོག་གྲ་ཡོང་སྲིད་པའི་གི་ཁོང་གིས་སེམས་འཚབ་གནང་གི་འདུག། རྙོག་གྲ་དེ་གང་འདྲ་ཞིག་ཡོང་མིན་གུས་མོ་ཡི་བློ་ཡུལ་དུ་ཤར་དཀའ་བ་ཞིག་ཡོད་པ་སྟེ་ས་མཚམས་བརྒལ་ནས་ཇག་མཐོང་བ་ཟེར་བའི་གི་གྲི་རྩེ་ཞིག་གི་རེད་དམ། ཡིན་ན་ཡང་ང་ཚོ་ཕན་ཚུན་རྣོ་ངར་གྱི་བརྗོད་གཞི་མི་འཚམ་པ་གང་རུང་གི་ཐོག་ལ་ཡོང་ནི་མྱོང་མེད། གུས་མོས་གཙོ་བོ་ནི་ཁོང་གི་སྤོ་ལགས་ཀྱི་གཅུང་པོ་རྩད་གཅོད་བྱས་པ་ཙམ་རེད། ཁོང་གིས་སྤོ་ལགས་ཞེས་འབོད་པ་དག་དེ་སྔ་ཕྱི་ལོ་ཉིས་སྟོང་གཉིས་ཀྱི་ལོ་རེད། འདི་ནས་ལོ་བཅུ་དགུ་ཡི་གོང་ལ་གངས་རིན་པོ་ཆེ་ནས་གུས་མོས་གློ་བུར་དུ་འཕྲད་པའི་གི་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་དགེ་འདུན་པ་ཟླ་ཆུང་ལགས་རེད། གུས་མོས་གཙོ་བོ་དོ་ཁུར་བྱས་པ་དེ་ཡང་ཁོང་ཡིན་ལ་དེ་བཞིན་ཁོང་ནས་འཕྲོས་པའི་སྒྲུང་གཏམ་དེ་ཚོ་རེ་རེ་ཡིན་ཞེས་དང།

སྐད་ཆ་བཤད་གིན་བཤད་གིན་མཚམས་འཇོག་དགོས་ཡོང་གི་འདུག་མཐར་ཐུག་ནས་ཞུས་ན་ང་ཚོ་ཚང་མས་འཇབ་ནས་སོ་ལྟ་བྱེད་མཁན་གྱི་གཅེན་པོ་རྒན་པ་ཟེར་བར་ཞེད་སྣང་ཡོང་གི་འདུག་འཇབ་ནས་སོ་ལྟ་བྱེད་མཁན་གཅེན་པོ་རྒན་པ་ཟེར་བ་ཡི་གྲིབ་ནག་འདིར་རྒོལ་ལན་གང་ཡང་སློག་མི་ཐུབ་པར་མཐུ་ནུས་ལྡན་པ་ལྟ་བུ་དང་འདྲ་ཞིང། སེམས་ཀྱི་ནང་ལ་བསམ་པ་ནང་བཞིན་ས་མཚམས་ཟེར་བ་གང་འདྲ་ཞིག་ཡིན་རུང།

གནམ་གཤིས་འགྱུར་ལྡོག་གི་ཁྲོད་ནས་འཁྱག་པ་ལས་གྲུབ་པའི་འཁྱགས་རོམ་མཚེའུ་ཡི་ཆུ་རགས་བོ་ནས་ཆུ་ལོག་ཐོན་སྲིད་པས་ལོ་ངོ་སྟོང་ཕྲག་གི་གནའ་བོ་ཡི་དགོན་པ་རིན་ཆེན་གླིང་ལ་ཉེན་ཁ་འཕྲད་སྲིད་པ་བརྗོད་ཡོད། ཡང་གནས་ཚུལ་གྱི་ནང་བརྗོད་པར་གནམ་གཤིས་འགྱུར་ལྡོག་གི་ཤན་གྱིས་རེག་རྒྱུ་ཡོད་པའི་ཆོས་ལུགས་ཀྱི་རྒྱུ་ནོར་ལ་ཉེན་ཁ་འཕྲད་རྒྱུ་མ་ཟད་མངོན་མི་ཐུབ་པའི་གི་རིག་གནས་འཛིན་སྐྱོང་ལ་གཏོར་བཤིག་འགྲོ་རྒྱུ་རེད།